ཨ་རིའི་རླུང་འཕྲིན་ཁང་གི་བགྲོ་གླེང་མདུན་ཅོག་ལས་རིམ་གསན་མཁན་ཡོངས་ལ་འཚམས་འདྲི་ཞུ་ང་བསྟན་འཛིན་ནོར་བཟང་ཡིན། ཐེངས་འདིའི་ལས་རིམ་ནང་རྩོམ་པ་པོ་དང་བོད་དོན་ལས་འགུལ་བ་བསྟན་འཛིན་བརྩོན་འགྲུས་ལགས་དང་ལྷན་དུ་ཁོང་གིས་དབུ་འཛུགས་གནང་པའི་བོད་ཀྱི་ཆེད་དུ་གོམ་བགྲོད་ཅེས་པའི་ལས་འགུལ་སྐོར་ལ་གླེང་མོལ་ཞུ་གི་ཡིན། བསྟན་འཛིན་བརྩོན་འགྲུས་ལགས་རྒྱ་གར་ཧི་མ་ཅལ་དང་པཱན་ཇབ་དང་ས་མཚམས་ནང་གལ་ཉེ་འཁྲིས་ནས་ས་གནས་ལ་ཡར་ད་འབྱོར་བྱས་དེ་རིང་ཁ་པར་ཐོག་ལ་ཡར་མཉམ་ཞུགས་གནང་གི་ཡོད། བརྩོན་འགྲུས་ལགས་ཐོག་མར་ངས་དུས་ཚོད་གནང་བ་ཐུགས་རྗེ་ཆེ་ཞུ་ཡས་དང་ད་དེ་རིང་བརྩོན་འགྲུས་ལགས་ཀྱི་ལས་འགུལ་ཉིན་དགུ་པ་ཆགས་ཀྱི་ཡོད་རེད། སྤྱི་ཟླ་གཉིས་པའི་ཚེས་པ་བཅུ་གཉིས་ཉིན་མོ་ད་ལོ་གསར་ཚེས་པ་གཅིག་ཉིན་མོ་ལ་ཡར་ལས་འགུལ་དབུ་འཛུགས་གནང་བ་རེད། འདས་པའི་ཉིན་གྲངས་དགུ་འདི་ཨ་ནི་ཅིག་ག་འདྲས་ཆགས་སོང། དེ་ཅིག་བཀའ་འདྲི་ཞུ་གི་ཡིན། དེ་ལྟར་ང་སྤུན་ཟླ་ལས་འགུལ་འགོ་བཙུགས་བྱས་མར་འགྲོ་བའི་སྐབས་ལ་ད་ལྟ་བར་དུ་སྤྱིར་བཏང་ད་ལྟ་གོམ་བགྲོད་ལས་རིམ་འདི་ཡག་ཐག་ཆོད་འགྲོ་བསྡད་ཡོད་ད་དཀའ་ངལ་རྩ་བ་ཉིད་ནས་མེད། མ་གཞི་ནས་དེའི་སྐོར་ལ་ལས་འགུལ་འགོ་མ་བཙུགས་པའི་སྔོན་ལ་ཡང་འཆར་གཞི་བྱས་དཔལ་འབྱོར་བསྡུ་དགོས་བྱས་གྲ་སྒྲིག་བྱས་འདུག་ཟེར་ཡིན་པ་ཡིན་ནའི་ད་འདིའི་གོམ་བགྲོད་འདི་གི་གོམ་བགྲོད་ད་ཚོན་གྲུ་དེ་རིང་བར་དུ་ཅིག་འགྲིག་འགྲོ་གི་རེད་དེ། འདི་གི་དམིགས་ཡུལ་དེ་ད་གལ་ཆེན་པོ་ཞེ་པོ་ཅིག་དང། གནད་འགག་ཆེན་པོ་ཞེ་པོ་ཅིག་རེད་དེ་འདྲ་སོང་ཙང། གོམ་བགྲོད་དེ་ཁག་པོ་མ་རེད་ཀི་ལོ་མི་ཊར་ལྔ་བརྒྱ་ལྷག་ཙམ་ཅིག་གོམ་པ་རྒྱག་ཡ་དང་ཨ་ནི་ཟླ་བ་གཅིག་གོམ་བགྲོད་རྒྱག་ཡ་དེ་ཁག་པོ་མ་རེད་ད། དམིགས་ཡུལ་དེ་ཆེན་པོ་ཞེ་པོ་ཅིག་རེད་ཨ་ནི་དམིགས་ཡུལ་དེ་སྒྲུབ་ཁག་པོ་ཡོད་རེད་ཡིན་པ་ཡིན་ནའི་ད། བོད་པའི་འཐབ་རྩོད་ཀྱི་རྒྱུན་འཁྱོངས་དེ་ནང་ལ་ཨ་ནི་ད་ང་ཚོ། དུས་ཚོད་ཁྱད་པར་ཅན་ཞིག་ལ་སླེབས་བསྡད་ཡོད་རེད་ལྷག་པར་དུ་རྒྱ་ནག་ལ་ཡ་འཛམ་བུ་གླིང་ཁྱོན་ཡོངས་ཀྱིས་ཅིག་ཟུར་ཕུད་བྱེད་ཡག་གི་དུས་ཚོད་དེ་འདྲའི་ཅིག་དང་རྒྱ་གར་ཡིན་པ་ཡིན་ནའི་ཨ་ནི་རིམས་ནད COVID nineteen གཅིག་པོ་མ་ཡིན་པ་རྒྱ་གར་དང་རྒྱ་ནག་བར་ལ་ཡ་ད་སྔོན་མ་ལོ་གལ་ཝན་ལུང་གཤོང་ལ་ཡ་ཨ་ནི་རྡུང་རྡེག། གདོང་ཐུག་གི་གནས་སྟངས་དེ་འདྲ་ཆགས་པའི་རྐྱེན་གྱིས་རྒྱ་ནག་རྒྱ་གར་མི་མང་ནང་ལ་ཡང་རྒྱ་གར་རྒྱ་ནག་ལ་མ་དགའ་བའི་གི་བསམ་ཚོར་སེམས་ཚོར་ཤུགས་ཆེན་པོ་ཡོང་བ་ཅིག་དང། ཨ་རྒྱ་གར་གཞུང་དང་མི་མང་གཉིས་ཆ་ནང་ནས་ད་རྒྱ་ནག་ལ་ཡང་ལྟ་སྟངས་མ་འདྲ་ཅིག་དང་ཨ་ནི་འབྲེལ་བ་བྱེད་སྟངས་མ་འདྲ་ཅིག་དགོས་ཀྱི་འདུག་བསམ་ཡས་ཀྱི་དུས་ཚོད་འདི་འདྲའི་ཅིག་ལ་ཡང་ཨ་ནི་དཔེར་ན་ང་རའི་དོན་དག་གོམ་བགྲོད་འདི་གི་དམིགས་ཡུལ་ལ་ཡང་རྒྱ་གར་དང་རྒྱ་ནག་བར་ལ་ཡང་ཨ་ནི་བོད་ཀྱི་གནས་ཚུལ་འདི་ཡིན་ཅིག་མིན་ཅིག་གླེང་སློང་བྱེད་དགོས་འདུག་ལབ་ཡ་འདི་རྒྱ་གར་ནང་ལ་ཡ་བསམ་ཚུལ་བཟོ་ཡ་ཅིག་དང། དེ་ནས་རྒྱ་ནག་ཕྱོགས་ལ་འཛིན་པའི་སྲིད་ཇུས་རྒྱ་ནག་རྒྱལ་ཁབ་གཅིག་ལ་ཡ་འཛིན་པའི་སྲིད་ཇུས་འདི་འགྱུར་བ་གཏང་རོགས་བྱེད་སྲིད་ཇུས་འདི་རྒྱ་གར་གཅིག་པོ་མ་ཡིན་པ་རྒྱལ་སྤྱིའི་ནང་ལོགས་ལ་ཨ་ནི་འགྱུར་བ་གཏང་ཐུབ་པའི་འབད་བརྩོན་བྱ་བྱས་ཙང་འདི་འདྲས་བྱས་ན་དམིགས་ཡུལ་ཆེན་པོ་ཞེ་པོ་ཅིག་རེད་ཨ་ནི་འདི་ལ་དཔག་པའི་ད་ལྟ

བརྩོན་འགྲུས་ལགས་ད་ལྟ་གོང་དུ་ཁྱེད་རང་གི་དམིགས་ཡུལ་དེ་ཆེན་པོ་ཞེ་པོ་ཅིག་རེད་གསུངས་གནང་བ་ནང་བཞིན་ད་ཅིག་དཔེར་ན་རྒྱ་གར་གཞུང་ཕྱོགས་ནས་ཨ་ནི་ཅིག་རྒྱ་ནག་ཅིག་གི་སྲིད་བྱུས་ངོས་འཛིན་བྱེད་ཡ་དེ་མཚམས་འཇོག་དགོས་པའི་གི་ད་ཁྱེད་རང་གི་ཞུ་འབོད་གནང་ཡ་དེ་ཨ་ནི་འདི་དང་ཨ་ནི་ཅིག་རྒྱ་ནག་ཐོག་འཛིན་པའི་སྲིད་བྱུས་ལ་འགྱུར་བ་དགོས་ཀྱི་འདུག་གསུངས་ཡ་དེ་དེ་འདྲ་ཡོང་ཡ་གྱི་རེ་བའི་གི་རྨང་གཞི་ག་རེ་གཟིགས་གནང་གྱི་འདུག་བརྩོན་འགྲུས་ལགས་ཀྱིས།

ཨ་ནི་གདོང་ཐུག་བྱུང་རྒྱ་གར་དམག་མི་ཉི་ཤུ་ལྷག་ཙམ་ཅིག་དམར་གསོད་བཏང་ཨ་ནི་བརྒྱ་ལྷག་ཙམ་ཅིག་གི་ནད་པ་ཆགས་ཡོད་ཀྱི་དུས་ཚོད་གནས་སྟངས་འདི་འདྲས་ཅིག་ཆགས་ཨ་ནི་ད་ལྟ་ཡིན་པའི་ནས་ནི་རྒྱ་གར་གྱི་ས་མཚམས་ལ་ཡ་ཨ་ནི་དམག་མི་ཁྱོན་ཆེན་པོ་ཞེ་པོ་ཅིག་ཨ་ནི་གོ་ལག་ཆ་ཆ་ཚང་གྲ་སྒྲིག་བྱས་ནས་སྲུང་དགོས་ཡ་འདི་འགྲོ་སོང་ཆེན་པོ་ཨ་ནི་ཉེན་ཁ་ཆེན་པོ་འདི་འདྲའི་དུས་ཚོད་ཅིག་སླེབས་དགོས་ཡ་ད་གནས་སྟངས་འདི་འདྲ་ཞིག་ཆགས་པ་རེད་རྒྱ་གར་གྱི་དུས་ནམ་ཡང་ལྷག་པར་དུ་ད་ལྟའི་མོ་དི་རྒྱ་གར་སྲིད་བློན་མོ་དི་གིས་འགོ་ཁྲིད་པའི་གཞུང་འདི་གིས་འདི་འདྲ་ཅིག་བྱེད་ཡོང་བསམ་ཡུལ་ལས་ཡ་འདས་པའི་གནས་སྟངས་འདི་འདྲ་ཞིག་རེད་དཀའ་ན་ད་ལྟའི་སྲིད་བློན་མོ་དི་ཆ་བཞག་ན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ལ་ཡང་རེ་བ་གྲོགས་པོ་སྒྲིག་པའི་གི་རྣམ་པ་རྣམ་པ་དེ་འདྲ་ཅིག་དང། ཨ་ནི་རྒྱ་ནག་ནས་རྒྱ་གར་ནང་ལོགས་ལ་ཡང་ཨ་ནི་དཔལ་འབྱོར་དང་མ་རྩ་ཆེན་པོ་ཅིག་བཅུག་ན་བསམ་པའི་གི་དེ་འདྲའི་རེ་བ་བྱེད་ཞོར་དུས་ཚོད་དེ་འདྲ་ཅིག་ལ་ཨ་ནི་ཕ་ནས་གདོང་ཐུག་གདོང་ཐུག་བྱུང་རྒྱ་གར་ལ་ཡང་ཅིག་གི་གྱོང་གུན་རག། ཨ་ནི་དེ་འདྲའི་ཅིག་ལ་ཡང་དམག་བརྒྱབ་ན་མ་འགྲིག་དམག་རྒྱག་གི་མ་རེད་དེ། ཨ་ནི་དམག་བརྒྱབ་པའི་གི་ལམ་ཡང་ཡོད་མ་རེད་བྱས་ཙང་རྒྱ་གར་གྱིས་ཨ་ནི་རྒྱ་ནག་ལ་ཡང་ལན་པོ་སློག་མ་ཤེས་ཡང། ཨ་ནི་ཐབས་ལམ་མེད་པ། ཨ་ནི་ད་ལྟ་ཡིན་ནའི་དཀའ་ངལ་མ་བཟོད་ཀྱི་གནས་སྟངས་དེ་འདྲའི་ཅིག་ལ་ད་རྒྱ་གར་ཁྱོན་ཡོངས་ནས། མི་མང་ཡིན་ཡང་རེད། གནད་དོན་དབྱེ་ཞིབ་པ་ཡིན་ཡང་རེད། ཤེས་ཡོན་པ་ཡིན་ཡང་གསར་འགྱུར་བརྒྱུད་ལམ་ཁག་ནང་ལ་ཡང་ད་ང་ཚོ་ལམ་གསར་བ་ཅིག་འཚོལ་དགོས་འདུག་ལབ་ཡས་ཀྱི་སྐད་ཆ་དེ་འདྲས་ཅིག་དཔེ་རྒྱ་གར་རྒྱལ་ཡོངས་སླེབས་བསྡད་ཡོད་རེད། བྱས་ཙང་ངའི་ངའི་བསམ་ཚུལ་ལ་ཡང་དུས་ཚོད་དེ་འདྲས་ཅིག་ལ་ཡང་ཨ་ནི་ལམ་གསར་བ་འདུག་ད་རྒྱ་ནག་ལ་ཡང་གནོན་ཤུགས་དེ་ཨ་ནི་རྒྱ་ནག་གིས་བོད་ཆོལ་ལ་བོད་ལ་ཡང་བཙན་འཛུལ་བྱས་ནས་ཨ་ནི་རྒྱ་གར་གནོད་ཀྱི་ཡོད་སོང་ཙང་ཨ་ནི་ད་ལྟའི་དུས་ཚོད་ལ་ཡང་བོད་པའི་གནས་ཚུལ་དེ་གླེང་སློང་བྱེད་ཡག་གི་དུས་ཚོད་ཉག་ཕྲ་ཤོས་ཅིག་དང་ཨ་ནི།

དེ་གའི་ཆ་ཚང་ལོགས་ལ་ཡང་ཐུགས་སྣང་གནང་གི་ཡོད་རེད། བརྩོན་འགྲུས་ལགས་ཁྱེད་རང་སྒེར་ངོས་ནས་ད་ཅིག་བོད་དོན་ལས་འགུལ་བ། རྒན་གྲས་ཅིག་དང་ལྷག་པར་དུ་རྩོམ་པ་པོ་ཅིག་ཆགས་ཀྱི་ཡོད་རེད་ངས་ད་ལྟ་གོང་དུ་ཞུས་ཞུས་རྒྱ་དཀར་ནག་དང་ཨ་ནི་ཅིག་བོད་ཀྱི་གནད་དོན་ལ་ཡ་ཨ་ནི་དབྱེ་ཐུགས་སྣང་གནང་མཁན་ཅིག་ངོས་ནས་རྒྱ་གར་གྱི་སྲིད་བློན་མོ་དྷི་མཆོག་གིས་ད་ཅིག་རྒྱ་ནག་ཐོག་ལ་འཛིན་པའི་སྲིད་བྱུས་ལ་ཡ་ཁྱེད་རང་གི་ངོས་འཛིན་གནང་སྟངས་དང་གཟིགས་ཕྱོགས་དེ་ག་འདྲས་ཡིན་ན།
ད་ལྟའི་རྒྱ་གར་གྱི་སྲིད་བློན་མོ་དཱི་ཐོག་ནས་ཡིན་ནའི་རེད་སྤྱིར་བཏང་གི་ངའི་བསམ་ཚུལ་ལ་མི་གཅིག་གིས་དམིགས་བསལ་ཞེ་པོ་ཅིག་གི་ཁྱད་པར་ཅིག་འགྲོ་གི་རེད་བསམ་གི་མི་འདུག་སྔོན་མ་རྒྱ་གར་གྱི་སྲིད་བློན་དང་པོ་ཨཱ་ནི། པན་ཏི་ནེ་རུ་ཡིན་པ་ཡིན་ནའི་རེད་བར་སྐབས་གཅིག་གི་ཨ་ནི་རྒྱ་གར་གྱི་སྲིད་བློན་དང་དམིགས་བསལ་གྱི་ཁྱད་པར་ཅན་བྱས་བསྡད་མཁན་ཨ་ནི་ཨིན་དི་ར་གྷན་དྷི་རཱ་ཇིབ་གྷན་དྷི་དེ་ནས་ཨ་ཏལ་བྷི་ཧ་རི་བྷ་ཇི་པཱི་དེ་ནས་མན་མོ་ཧན་སིང་ད་ད་ལྟ་མོ་དྷི་བརྩིས་པ་ཡིན་ན་ཁོ་རང་ཚོའི་གི་ལངས་ཕྱོགས་དང་དམིགས་བསལ་གྱི་རྒྱ་ནག་ཕྱོགས་ལ་འཛིན་པའི་སྲིད་བྱུས་དེ་ཞེ་པོ་ཅིག་གི་འགྱུར་བ་གལ་ཆེན་ཡོད་མ་རེད། ཨ་ནི་རྒྱ་གར་སྤྱི་དང་ཕྱི་སྲིད་ཀྱི་ཐོག་ལ་ཞེ་པོ་ཅིག་གི་དམ་ཟབ་དང་ཟབ་ཟོབ་ཞེ་པོ་བྱས་བསྡད་མཁན་དེ་འདྲས་ཅིག་རེད་བྱས་ཙང་རྒྱ་གར་ལ་ཡང་ད་ལྟའི་གནས་སྐབས་ལ་གནད་དོན་འདི་ག་ཆགས་པ་ནས་རྒྱ་གར་སྲིད་བློན་མོ་དྷི་གིས་གཅིག་གི་དམ་པོ་བྱེད་ཀྱི་ཡོད་པའི་གི་རྣམ་པ་སྟོན་པ་གང་ཞིག་ལ་ལན་འདེབས་ཤུགས་ཆེན་པོ་ཞེ་པོ་ཅིག་བྱུང་ཡོད་རེད་བསམ་གི་མི་འདུག་དེ་ཡིན་ན་དེ་ཡིས། ཁྱོན་ཡོངས་ཀྱི་རྒྱ་གར་གྱི་དཔལ་འབྱོར་ཨ་ནི་དེ་ནང་བཞིན་དམག་དོན་གྱི་ནུས་པ་ཁ་གཏད་བཅག་ས་དེ་རྒྱ་ནག་ཕར་ནས་དངོས་གནས་ཁོ་རང་གཅིག་གི་ས་མཚམས་ནང་ལ་ཚུར་འཛུལ་བྱས་ཅིག་བྱེད་ཀྱི་ན་རྒྱ་གར་གྱིས་ཞེ་དྲག་བྱེད་ཐུབ་ཡས་མེད་པའི་གྱི་གནས་བབ་གནས་བབ་དེ་འདྲས་ཅིག་ཨ་ནི་འདི་ཡས་རྒྱ་གར་ད་ལྟ་ད་ལྟའི་གནས་བབ་ལ་ཨ་ནི་ལྷོ་ཨེ་ཤི་ཡ་ནང་ལ་ཡང། པཱ་ཀི་སི་ཐན་ཡིན་ནའི་རེད་ཡང་ཚུར་ཕྱོགས་བལ་ཡུལ་ཡིན་ནའི་རེད་དེ་ནང་བཞིན་བཱང་ལ་དེ་ཤི་འབར་མ་ཡིན་པ་ཡིན་ནའི་རེད། ཞེ་པོ་ཅིག་གི་གྲོགས་པོ་བསྒྲིགས་བཞག་པ་དེ་རྒྱ་གར་གྱི་དེ་འདྲའི་གནས་སྟངས་ཡང་མེད་པ་ཡང་རྒྱ་ནག་ནས་ཀྱང་གང་ལ་གང་འཚམས་སི་རི་ལང་ཀ་ལ་ཡ་གྲོགས་པོ་ཅིག་བསྒྲིགས་བསྡད་ཡོད་རེད་བལ་ཡུལ་ནང་ལོགས་ལ་ཡ་གྲོགས་པོ་ཅིག་བསྒྲིགས་བསྡད་ཡོད་རེད་དེ་ནང་བཞིན་བཱང་ལ་དེ་ཤི་དང་འབར་མ་ནང་ལོགས་ལས་རྒྱ་ནག་གིས་གྲོགས་པོ་ཅིག་བསྒྲིགས་བསྡད་ཡོད་རེད་བྱས་ཙང། རྒྱ་གར་བའི་ཞེ་པོ་ཞིག་ཞེ་དྲགས་བྱེད་ཡས་མེད་བསྡད་མཁན་ཅིག་དང་ཨ་ནི་འཛམ་གླིང་ཁྱོན་ཡོངས་ལ་ཡ་ད་དེང་སང་རྒྱལ་ཁབ་གཉིས་བར་ལ་དམག་ཤོར་ཟེར་མཁན་དེ་ཡོད་མ་རེད་དེ་ཧ་ལམ་ད་ཡོང་གི་མ་རེད་ལབ་ན་འགྲིག་གི་ཡོད་པ་ནང་བཞིན་ཅིག་རེད་དེ་འདྲས་ཡིན་པ་སོང་ཙང་ཐབས་ཇུས་མཁས་པའི་ཀྱི་ཐོག་ནས། སོ་སོའི་བདེ་འཇགས་སྲུང་སྐྱོབ་བྱ་བ་གང་ཞིག་ལ། ཡང་སོ་སོའི་རྒྱལ་ཁབ་འདི་དང་རྒྱལ་ཁབ་གཞན་པའི་བར་ལ་ཡང་ཚོང་འབྲེལ་འདི་མུ་མཐུད་ཅིག་གནས་ཐུབ་ཡག་གི་ཐབས་ཤེས་འདི་འདྲའི་གི་ད་ལྟ་དེ་ཆབ་སྲིད་འགྲོ་སྟངས་འགྲོ་ལུགས་ཀྱི་ཐོག་ནས་ཞེ་པོ་ཅིག་མཁས་པོ་བྱེད་དགོས་པའི་གནས་སྟངས་འདི་འདྲའི་ཅིག་ནང་ལ་ཡང་རྒྱ་ནག་ནས་གལ་ཝན་ལུང་གཤོང་གི་དམག་མི་འདི་ནས་རྐྱེན་ལམ་དུ་བཏང་བའི་གི་དུས་ཚོད་དེ་ཞིག་ཐེབས་ཡོང་དུས་སྲིད་བློན་མོ་དིའི་ངོས་ནས་ཞེ་པོ་ཅིག་བྱེད་ཡ་མེད་པའི་གི་གནས་སྟངས་འདི་འདྲའི་ཅིག་ཆགས་བསྡད་ཡོད་རེད་བསམ་གི་འདུག་ད་འདི། སྲིད་བློན་མོ་དྷི་ཡིན་བྱས་ཅིག་དམིགས་བསལ་བྱེད་ཡས། ཞེ་དྲག་ཞེ་དྲག་གང་ཡང་ཡོད་མ་རེད་བསམ་གྱི་འདུག་སི། རྒྱ་གར་གྱི་ད་ལྟའི་ཆབ་སྲིད་དང་དཔལ་འབྱོར་གནས་སྟངས་ཨ་ནི་འདི་ནང་ལོགས་ལ་རྒྱལ་སྤྱིའི་ནང་ལོགས་ནས་ཨ་ནི་རྒྱ་གར་དང། གཅིག་གི་རྒྱ་ནག་དུ་གཅིག་བསྡུར་བ་ཡིན་ན་ད། ད་ལྟ་མང་ཆེ་གཅིག་གི་རྒྱ་ནག་གི་མཉམ་དུ་ཚོང་འབྲེལ་ཁེ་ཕན་རང་གི་ཐོག་ནས་རྒྱ་ནག་ལ་མཐུན་རྐྱེན་ཆེ་ཡ།

ཨ་ནི་ངོས་འཛིན་མཚམས་འཇོག་དགོས་ཀྱི་རེད་གསུངས་ཡས་འདི་སྐད་ནི། ཨ་ནི་ཅིག་གིས་རྒྱ་གར་གྱིས་འདི་འདྲའི་གནང་ཐུབ་ཡས་ཀྱི་ཨ་ནི། ག་རེ་ཞུ་དགོས་རེད་ཕྱི་ཡི་ཆ་རྐྱེན་འདི་འདྲས་ཅིག་རྐྱེན་མང་པོ་ཅིག་ད་ལྟ་དུས་ཚོད་དང་ཨ་ནི་གནས་སྟངས་ཀྱི་ཆ་ནས་མང་པོ་ཅིག་ད་ལྟ་ད་གལ་བན་ས་མཚམས་དང་དེ་མིན་གྱི་ད་ལྟ་ས་མཚམས་དཀའ་རྙོག་འདི་སྐད་ད་འདི་སྐད་མང་པོ་ཅིག་གསུངས་གནང་སོང། གལ་སྲིད་ད་རྒྱ་གར་གཞུང་གི་ངོས་ནས་ད་མ་འོངས་པ་རྒྱ་ནག་ཐོག་འཛིན་པའི་སྲིད་ཇུས་ལ་འགྱུར་བ་དང་དེ་བཞིན་གྱི་རྒྱ་ནག་གཅིག་གི་ཨ་ནི་གཅིག་གི་སྲིད་ཇུས་ལ་ཡ་ཨ་ངོས་འཛིན་མ་གནང་བ་ཡིན་ན་འདིའི་གི་ཤུགས་རྐྱེན་ཞུ་དགོས་རེད་ད། འདིའི་གི་འབྱུང་འབྲས་འདི་ཁྱད་པར་ག་རེ་བཟོ་ཐུབ་ཀྱི་རེད། ད་འདི་གནད་འགག་ཆེན་པོ་དེ་རེད་བསམ་གི་འདུག་རྒྱ་ནག་གིས་བར་སྐབས་གཅིག་ལ་ཡ་དཔེར་ན་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གྲངས་དགུ་བཅུ་གོ་གྲངས་ཉིས་སྟོང་ལོ་ནས་ཁྱབ་སྤེལ་ཤུགས་ཆེ་བྱས་རྒྱ་ནག་གཅིག་ལ་འཛིན་པའི་སྲིད་ཇུས་ལབ་དུས་ཨ་ནི་རྒྱ་ནག་གཅིག་འདི་རྒྱ་ནག་དང་ཨ་ནི་ཐེ་ཝན་གཅིག་པོ་མ་ཚད་རྒྱ་ནག་གིས་བཙན་འཛུལ་བྱས་པའི་རྒྱལ་ཁབ་བོད་ཤར་ཐུ་ཀི་སཱན་སོག་པོ་ནང་སོག་ཨ་ནི་མན་ཇུ། ཧོང་ཀོང། ཨ་ནི་མ་ཀའོ། འདི་གང་ཚང་ཨ་ནི་རྒྱལ་ཁབ་གཅིག་ལ་ཡ་ངོས་འཛིན་བྱེད་དགོས་རེད་ལབ་ཡ་འདི་འདྲས་ཀྱི་རྣམ་པ་གཅིག་བཟོས་དེ་འདྲས་ཀྱི་སྒྲུང་གཅིག་བཟོས་ཨ་ནི་ལོ་རྒྱུས་འདི་ད་ས་ཆ་རྒྱ་ཁོངས་བརྩིས་པ་མ་ཚད་རྒྱལ་ཁབ་བཙན་འཛུལ་བྱས་པའི་རྒྱལ་ཁབ་དེ་ཚོའི་ལོ་རྒྱུས་ཡིན་ནའི་རྒྱ་ནག་གི་ལོ་རྒྱུས་རེད་ཞེས་བྱས། ལོ་རྒྱུས་སྒང་ལ་ཡང་ཨ་ནི་བཙན་འཛུལ་བྱས་པ། ལོ་རྒྱུས་ཁོ་རང་བདག་དབང་རྒྱ་ནག་གིས་ལེན་པའི་གནས་སྟངས་འདི་འདྲའི་ཅིག་ཆགས་ནས། ད་ད་འདི་རྒྱ་ནག་མཉམ་དུ་ཚོང་འབྲེལ་ཆབ་སྲིད། དཔལ་འབྱོར་མ་རྩ་འཛུགས་རིང་ག་འདྲའི་ཅིག་གིས་རྒྱ་ནག་མཉམ་དུ་འབྲེལ་བ་ཅིག་བྱེད་ཀྱི་ཡོད་ནའི་རྒྱ་ནག་གིས་ཨང་དང་པོ་སྔོན་འགྲོའི་ཆ་རྐྱེན་ལ་ཡ་དང་པོ་རྒྱ་ནག་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཟེར་མཁན་འདི་རྒྱལ་ཁབ་གཅིག་ལ་ངོས་འཛིན་བྱེད་དགོས་རེད་ཟེར་ཅིག་དེ་འདྲའི་སྔོན་བྱོན་སྔོན་འགྲོའི་ཆ་རྐྱེན་དེ་འདྲ་ཅིག་སྟོན་གྱི་ཡོད་རེད་དེ་འདྲ་སོང་ཙང་རྒྱ་ནག་ལ་ཚོང་འབྲེལ་བྱེད་མཁན་དེ་ད་འཛམ་གླིང་ཁྱོན་ཡོངས་རྒྱལ་ཁབ་ཉིས་བརྒྱ་ལྔ་བཤད་ཀྱི་ཡོད་རེད་དེ་དེའི་ནང་ལོག་ནས་ཧ་ལམ་རྒྱལ་ཁབ་བརྒྱ་དང་དྲུག་ཅུ་ལྷག་ཙམ་ཅིག་གིས་རྒྱ་ནག་གིས་ག་རེ་བཤད་བ་དེ་ངོས་འཛིན་བྱེད་ཀྱི་ཡོད་རེད། བྱས་ཙང་འདིའི་གི་ཐོག་ནས་ད་ཉེན་ཁ་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཡོད་རེད། བཙན་འཛུལ་བྱས་པའི་རྒྱལ་ཁབ་འདིའི་སྐོར་ལ་ཡང་བཀའ་འདྲི་མ་ཞུས་པ་དང། བཙན་འཛུལ་བྱུང་པའི་རྒྱལ་ཁབ་དང་མི་རིགས་ཀྱི་གནས་སྟངས་ངོ་བོ་ལོ་རྒྱུས་ལ་ཡང་རྩད་གཅོད་མ་བཏང་པར་རྒྱ་ནག་གཞུང་གིས་ག་རེ་ལབ་པ་ད་ག་རང་ལ་ཡང། འགྲོ་བསྡད་ཀྱི་ཡོད་རེད། བྱས་ཙང་འདི་ཚོ་ཁྲིམས་ཀྱི་ཉེན་ཁ་ཆེན་པོ་རེད། ད་ལྟ་རྒྱ་གར་ནང་ལོག་ལ་ཡ་རྒྱ་ནག་གཅིག་ལ་འཛིན་པའི་སྲིད་བྱུས་དེ་ལ་ཡ་འགྱུར་བ་བཏང་དགོས་འདུག་བྱས་བྱས་ང་ཡི་ངོས་ནས་གོམ་བགྲོད་འགྲོ་བྱས། མི་མང་ནང་ལོག་ལ་ཡ་ས་ཡིག་བསྡུ་རུབ་བྱས། དེ་ནས་ད་བོད་པའི་སྤྱི་ཚོགས་ཚང་མས་ཀྱི་ཤུགས་རྒྱབ་བྱས། ལས་འགུལ་ལ་མཉམ་ཞུགས་བྱེད་རོགས་ཞེས་ཅིག་ཞུ་གི་ཡོད། གཞན་པ། འདི་དང་འབྲེལ་བ་ཡོད་པའི་ཕྱིའི་རྒྱལ་ཁབ་ག་པར་ཡོད་པ་ཡིན་ནའི་བོད་པ་ག་པར་ཡོད་པ་ཡིན་ནའི།

ཨོ་དེ་འདྲ་ཞིག་རེད་ཨ་ནི་ལྷག་པར་དུ་ད་ད་འདི། ཏོག་དབྱིབས་ན་ཚ་འདིའི་སྒང་ལ་ཡང་གོམ་བགྲོད་བྱེད་མཁན་མི་གཅིག་ཡིན་པ་ཡིན་ན་ཁོ་འགྲོ་བདེ་བོ་རེད་མི་བཅུ་བཅོ་ལྔ་ཡིན་ན་ཁོ་རང་བཞིན་གྱིས་ཡང་གཅིག་གི་དཀའ་ངལ་འཕྲད་དེ་ངས་འདི་འདྲས་ཡོང་བསྡད་ཀྱི་འདུག་དེ་འདྲས་རེད་ད་ཡིན་པའི་དེ་བས་སོང་ཙང་གོམ་བགྲོད་འགྲོ་མཁན་མི་གཅིག་བྱས་འདི་ལ་ཡང་རྒྱབ་སྐྱོར་གྱི་མི་གཅིག་གཉིས་གཅིག་གི་ཐོག་ནས་ད་ཡར་མར་འགྲོ་ཡས་དེ་འདྲས་གྲ་སྒྲིག་བྱས་ད་ཡིན་པས་ནི་ས་ཆ་ཁག་འགའ་ཤས་ལ་ཡང་ཤུ་གུ་བཀྲམ་རོགས་བྱེད་མཁན་ཏན་ཏན་རོགས་པ་འགའ་ཤས་ཡོང་བསྡད་ཀྱི་འདུག་ད་འདྲ་པོ་དེ་འདྲས་སླེབས་སོང། མང་པོ་ནས་ད་ལྟ་བོད་གཞོན་ལྷན་ཚོགས་ཀྱིས་དམིགས་བསལ་རྒྱབ་སྐྱོར་གནང་གི་ཡིན་ཟེར་བྱས་གསུང་གི་འདུག་ད་གྲོང་ཁྱེར་ཆེ་ཁག་ཆེ་ཁག་ལ་ཡང་ཨ་ནི་མི་གཅིག་གིས་ལྟ་བུ་ལམ་ཕར་ཕྱོགས་ཚུར་ཕྱོགས་རྒྱབ་མདུན་ཚང་མ་སྙོབ་ཀྱི་མི་འདུག་བ་ཧབ་བཟུང་སྡོད་ཀྱི་མ་རེད་བ། ཡིན་པ་སོང་ཙང་ཨ་ནི་ཡང་བོད་གཞོན་ལྷན་ཚོགས་ངོས་ནས་དམིགས་བསལ་རྒྱབ་སྐྱོར་གནང་གི་ཡིན་གསུང་གི་འདུག་བྱས་ཙང་དེ་འདྲས་ཞིག་ཕེབས་ཡོད་ན་ཨ་ནི་ས་ཆ་དཔེར་ན་ད་དེ་ནི་ཅན་ཏི་ག་རེད་ཅན་ཏི་ག་ནས་མར་གྲོང་ཁྱེར་ཆེན་པོ་ནང་མང་པོ་ཅིག་སླེབས་ཡོང་གི་རེད་ཀར་ནཱལ་འདྲ་བ་སོ་ནི་པ་ཀུ་རུག་ཤེར་ཏི་ར་དེ་འདྲ་གྲོང་ཁྱེར་དེ་ཆེན་པོ།

བཅུའི་ཉིན་མོ་ད་གསུམ་བཅུའི་དུས་དྲན་ཉིན་མོ་དེ་ཨ་ནི། ཁོ་རང་གི་ཉིན་གྲངས་ཉི་ཤུ་རྩ་བདུན་གྱི་ཞི་བའི་གོམ་བགྲོད་ཀྱི་ལས་འགུལ་འདི་རྒྱལ་ས་ལྡི་ལི་ལ་ཡར་མཇུག་སྒྲིལ་གནང་ཡས་ཀྱི་ད་ལྟའི་ཆ་ལ་ཡར་འཆར་གཞི་སྒྲིག་གནང་གི་འདུག་ཨ་ནི་བརྩོན་འགྲུས་ལགས་ང་ཚོར་དུས་ཚོད་གནང་བར་ཐུགས་རྗེ་ཆེ་ད་ག་ཡིན། ལགས་སོ་ཐུགས་རྗེ་གནང་ལགས་སོ།